ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། འདས་པའི་ལོ་གཅིག་ལྷག་ཙམ་རིང། ཨུ་རུ་སུའི་མི་མང་ཚོའི་ངོས་ནས་བཤད་ན། ཡུ་ཀེན་གྱི་དམག་འཁྲུག་དེ་ནི་རང་ཉིད་ཀྱི་ཉིན་རེའི་འཚོ་བ་དང་འབྲེལ་བ་མེད་པ་ཞིག་ཡིན་པའི་སྣང་ཚུལ་བྱུང་ཡོད་ན་ཡང། ད་ལྟ་དམག་འཁྲུག་དེ་རིམ་བཞིན་ཨུ་རུ་སུའི་རྒྱལ་ནང་དུ་ཁྱབ་འགྲོ་གི་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་སྐད་ཤོད་ལས་རིམ་དེའི་ནང་གནས་ཚུལ་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་ད་རིང་དེ་ཡང་ཡུར་ཁུན་གྱི་དམག་འཁྲུག་ནང་ལོག་གནས་ཚུལ་གལ་ཆེ་ཤོས་ཅིག་ཉིན་མ་གཅིག་གཉིས་ཤིག་གོང་ལ་ཡང། ཡུར་ཁུན་ནང་ལོག་ཡོད་པའི་ཆུ་མཛོད་ཆེན་པོ་ཞིག་གཏོར་རྗེས་ད་ཆུ་ལོག་ཆེན་པོ་ཞེ་པོ་ཞིག་བྱུང་རྗེས་འདིའི་ས་ཁུལ་གྱི་མི་མང་ཚང་མ་ལོག་ལ་ཡང་དཀའ་ངལ་ཆེན་པོ་ཞེ་པོ་ཞིག་འཕྲད་བསྡད་ཡོད་རེད། དངོས་གནས་ཆུ་མཛོད་འདི་གཏོར་མཁན་སུ་ཡིན་མིན་འདིའི་ད་ལྟ་གསལ་པོ་མེད་པ་འདྲ། ཨུ་རུ་སུས་ཟེར་ན་ཡུར་ཁུན་རེད་ཟེར་ཡུར་ཁུན་གྱིས་ཟེར་ན་ཨུ་རུ་སུ་རེད་ཟེར་བྱས་རྗེས་ད་གང་ལྟར་ཕན་ཚུན་སྐྱོན་འཛུགས་བྱེད་རེས་བྱེད་ཀྱི་ཡོད་རེད་ད་ཡིན་ནའི་མི་མང་པོ་གཅིག་ཟེར་ཡག་བྱས་ན་ཕལ་ཆེར་ཨུ་རུ་སུས་གཏོར་མེད་འགྲོ་ཟེར་བྱས་ཟེར་གྱི་འདུག་ད་རིང་ཡུར་ཁུན་གྱི་སྲིད་འཛིན། ཙེ་ལིན་སི་ཀིས་ཆུ་ལོག་བྱུང་སའི་ས་ཁུལ་དེ་ཚོར་ཡང་ཕེབས་རྗེས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་འདིར་དོ་སྣང་བྱེད་ཡ་དང་རོགས་རམ་བྱེད་ཡ་དང་ཨ་ནི་ད་གང་ལྟར་འདི་སུས་གཏོར་ཡོད་མེད་འདིར་ཡང་ཞིབ་འཇུག་བྱེད་ཡ་ཞེས་འབོད་སྐུལ་གནང་ཤག་ད་དམག་འཁྲུག་འདིའི་འགྱུར་ལྡོག་ཆེན་པོ་ཞེ་པོ་ཞིག་ག་རེ་ཟེར་ན། འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོག་ལ་ཡང་ནུབ་ཕྱོགས་རྒྱལ་ཁབ་ཁག་གིས་ཡུ་ཀུན་ལ་གོ་ལག་སྤྲད་ཡག་གི་ཆུ་ཚད་དེ་ཞེ་དྲག་མཐོར་ཕྱིན་རྗེས་ཡིན་ན་ལྕགས་ཁྲབ་འཁོར་ལོ་གསར་པ་དང་ཨ་ནི་དེ་ག་ནང་བཞིན་དམག་གི་གནམ་གྲུ་དང་གོ་མཚོན་གསར་པ་མང་པོ་ཞེ་པོ་ཞིག་སྤྲད་ཡོད་པ་འདྲ་ད་འདི་དག་སྤྲད་རྗེས་གྲ་སྒྲིག་བྱས་རྗེས་མཐའ་མ་དེ་ད་ད་ལོའི་དབྱར་ཁའི་དུས་ཚོད་འདིར་ཡང་གཅིག་བྱས་ན་ཁ་ཤས་ཟེར་ན་ད་ལྟ་ནས་འགོ་བཙུགས་ཚར་བ་རེད་ཟེར་གྱི་རེད་ཨུ་རུ་སུ་ལ་ཡང་ཕར་རྒོལ་ཆེན་པོ་བྱེད་ཡག་གི་འཆར་གཞི་བྱས་ཡོད་ས་རེད་ད་དེ་ཚོ་བྱེད་ཀྱི་རེད་བྱེད་ཀྱི་མ་རེད་ཅེས་ཨ་ནི་བལྟས་བསྡད་པའི་སྐབས་དེ་ཨ་ནི་ཆུ་ལོག་གི་གནས་ཚུལ་དེ་ཆེན་པོ་ཞིག་བྱུང་རྗེས་ཟེར་ཡག་བྱས་པ་ཡིན་ན་ཨུ་རུ་སུས་ཆུ་མཛོད་གཏོར་རྗེས་ཨ་ནི་ཆུ་ལོག་ཆེན་པོ་ཞིག་བྱུང་བ་ཡིན་ན་ཆུ་ལོག་བྱེད་སའི་ས་ཁུལ་འདི་ལ་ཡང་གང་ལྟར་ཡུར་ཁུན་གྱི་དམག་མི་ཡོང་མ་ཐུབ་ཡག་གི་འདི་འདྲའི་ཆེད་དུ་རེད་ཟེར་ཡག་ད་གང་ལྟར་གནས་ཚུལ་མང་པོ་ཞིག་བྱུང་བཞིན་པའི་སྐབས་དེ་རེད་ཤག་ད་ཡིན་ན་ད་རིང་ངས་དེ་ཡུར་ཁུན་གྱི་དམག་འཁྲུག་འདིའི། ཆ་ཤས་གཞན་པ་ཞིག། ངས་ངོ་སྤྲོད་ཞུས་ན་བསམས་བྱུང་འདི་ཡིན་ན་ཅིག་བྱེད་དུས་ཙམ་པ་གལ་ཆེན་པོ་ཞིག་ཆགས་འདུག་འདི་ག་རེ་འདུག་ཟེར་ན། ད་འདི་སྔོན་ལ་ཡང་དམག་འཁྲུག་དང་པོ་རྒྱབ་པའི་སྐབས་དེ་ཨུ་རུ་སུའི་ནང་ལོག་མི་མང་ཆེ་ཅིག་གིས་ཡུ་ཀུན་དམག་རྒྱབ་དུས་ཚོད་མགྱོགས་པོ་ཞེ་པོ་ཞིག་བདུན་ཕྲག་གཅིག་གཉིས་ཉི་མ་ཁ་ཤས་ནང་ལོག་ལ་ཚར་འགྲོ་གི་རེད་ང་ཚོ་དང་འབྲེལ་བ་མི་འདུག་བསམ་བསམ་གྱི་ཚོར་ཤུགས་ཆེན་པོ་ཞིག་བྱུང་བ་རེད། འདིའི་རྗེས་ལ་ཡང་ད་དེ་འདྲ་མ་བྱུང་རྗེས་དམག་འཁྲུག་དེ་རྒྱུན་རིང་དུ་ཕྱིན་དམག་དེ་རྒྱ་དེ་ཤུགས་ཆེན་པོ་བྱུང་དུས་ཙམ་པ་ཕ་གིའི་དམག་སའི་སྒང་ལ་ཡ། ཨུ་རུ་སུའི་དམག་མི་དང་འདི་ཤི་མཁན་དེ་མང་པོ་ཞེ་པོ་ཞིག་ཡོད་རེད་ད་དེ་ཚོ་ཡིན་ན་ཨུ་རུ་སུའི་ནང་ཁུལ་ལ་ཡ་ཤུགས་རྐྱེན་དེ་ཆེན་པོ་ཐེབས་རེད་ལ་ཡིན་ནའི་ལས། ཨུ་རུ་སུའི་ནང་ལོག་ད་དུང། སྲིད་དབང་སྒེར་གཅོད་ཅན་བྱས་བྱས་གསར་འགྱུར་བརྒྱུད་ལམ་དང་དེ་ཚོ་དངོས་ཡོད་ཀྱི་གནས་ཚུལ་བཤད་མ་ཆོག་དགོས་དུས་ཙམ་པ། མུ་མཐུད་བྱས་ཡིན་ན་ཨུ་རུ་སུའི་ནང་ལོག་མི་དམངས་མང་ཆེ་གི་འཚོ་བའི་ངོས་ནས་བཤད་པ་ཡིན་ན་དམག་འཁྲུག་དེ་ད་དུང་རྒྱང་ཐག་རིང་པོ་ཅིག་དང་ཁོང་ཚོ་དང་འབྲེལ་བ་ཞེ་དྲག་མེད་པ་ཙམ་ཆགས་བྱས་བསྡད་ཡོད་པ་འདྲ་ད་ཡིན་ནའི། ད་རེས་ཀྱི་འདི་ལ་ཡ་འགྱུར་ལྡོག་ཕྱིན་བྱས། ཨུ་རུ་སུའི་ནང་ཁུལ་རང་ལ་ཡ། ཟེར་ན་ཕར་བཞག་བྱས་རྒྱལ་ས་མོ་སི་ཀོ་གི་ནང་ལོགས་ཀྱི་མི་ཕྱུག་པོ་དང་དབང་ཆ་ཡོད་མཁན་དང་དེ་ཚོའི་བསྡད་སའི་ས་ཆ་གཙོ་བོ་འདི་ཡོད་རེད་བ། འདི་ཚོའི་ནང་ལོགས་ལ་གཏོར་རྒོལ་གྱི་གནས་ཚུལ་དེ་འདྲ་བྱུང་བྱས་འདི་ལ་ཡ་འགྱུར་ལྡོག་ཕྱིན་བྱས་ཨུ་རུ་སུའི་མི་མང་གིས་དམག་འཁྲུག་འདི་ཁོ་ཚོ་དང་ཐག་ཉེ་རུ་ཉེ་རུ་ཕྱིན་པ་ཡིན་ན་འགྱུར་ལྡོག་ཆེན་པོ་ཞིག་འགྲོ་གི་འདུག་ཟེར་བྱས་གནས་ཚུལ་ཁག་མང་པོ་ཞིག་ཐོན་སོང་སྟེ་ད་རིང་འདི་ངས་གཙོ་བོ་ངོ་སྤྲོད་བྱེད་ཡ་དེ་ཉིན་མོ་གཉིས་གོང་ལ་ཡང Wall Street Journal ཟེར་ཏེ་གསར་ཤོག་འདི་འདིའི་སྐོར་རིང་པོ་ཞེ་པོ་ཅིག་བྲིས་ཤག་འདིའི་སྒང་དེ New York Times ཟེར་གསར་ཤོག་འདིས་ད་རེས་ཁ་སང་ཡུར་གུན་གྱིས་ཨུ་རུ་སུའི་ནང་ཁུལ་ལ་ཡང་ཕར་གཏོར་རྒོལ་བྱེད་ཡག་གི་བྱ་སྤྱོད་ཡོད་རེད་བ་འདི་ལ་ཡང་ཨ་མི་རི་ཀའི་གཞུང་གི་ལྟ་ཚུལ་ལ་ཡང་འགྱུར་ལྡོག་ཕྱིན་ཡོད་པའི་སྐོར་གྱི་རྩོམ་བྲིས་ཤག་བྱས་ཙང་ངས་རྩོམ་འདི་གཉིས་གཙོ་བོ་གཞི་བཞག་བྱས་ཡིན་ན་ངོ་སྤྲོད་བྱས་ན་བསམ་བཟང་རེ་བྱུང། དང་པོ་དེ། བརྗོད་གཞི་དེའི་གནས་སྟངས་དེ་ག་འདྲས་ཡོད་མེད་སྐོར་ལ་ཡང་ངོ་སྤྲོད་ཞུ་ཡག་ཆེད་དུ Wall Street Journal ནང་འཁོད་པའི་གསར་འགྱུར་འདིའི་མདུན་གྱི་དུམ་བུ་ཐུང་ཐུང་ཞིག་ངས་བསྒྱུར་བྱས་མར་ཀློག་གི་ཡིན། འདི་ནས་ཡིན་ན་ངས་ཅིག་གནས་ཚུལ་ཁག་ཅིག་མཚོན་ཐུབ་ཀྱི་འདུག་བསམ་གྱི་འདུག་འདི་ནང་ལ་འཁོད་ཡག་བྱས་པ་ཡིན་ན། མི་མེད་གནམ་གྲུས་ཨུ་རུ་སུའི་ནང་ཁུལ་དུ་གཏོར་རྒོལ་བྱས་པ་ཧ་ལམ་ཉིན་ལྟར་འབྱུང་བཞིན་ཡོད་པ་དང། མེ་ཤུགས་གོ་མཚོན་གྱིས་ཨུ་རུ་སུའི་རྡོ་སྣུམ་བཟོ་གྲྭ་དང་དམག་གི་གནམ་ཐང་ལ་གཏོར་རྒོལ་བྱས་པའི་གནས་ཚུལ་ཡང་ཡང་ཡང་འབྱུང་བཞིན་ཡོད་པ་མ་ཟད། ས་མཚམས་བརྒལ་ནས་ཨུ་རུ་སུའི་གྲོང་ཚོ་འགའ་ཞིག་ལ་གཏོར་རྒོལ་བྱས་པ་དང་དེ་བཞིན་ཡུ་ཀུན་གྱི་བཙན་འཛུལ་དམག་འཁྲུག་དེ་ལ་རྒྱབ་སྐྱོར་བྱེད་མཁན་གྱི་མི་སྟེར་དཔོན་ཁག་ཅིག་ལྐོག་བསད་བཏང་བ་སོགས་ཀྱི་དམག་འཐབ་ཀྱི་བྱ་ཐབས་རིམ་པ་ཞིག་བརྒྱུད་ནས་ཡུ་ཀུན་གྱི་དམག་འཁྲུག་འདི་རིམ་བཞིན་ད་རེས་ཁ་སང་ཨུ་རུ་སུའི་ནང་ཁུལ་དུ་སླེབས་བཞིན་ཡོད་འདུག་སྲིད་འཛིན་ཕུ་ཏིན་གྱིས་རྒྱུན་དུ་ནས་ར་ཤི་ཡ་ནི་སྟོབས་ཆེན་རྒྱལ་ཁབ་ཞིག་དང་འཐབ་ན་མི་བདེ་བའི་རྣམ་པ་ཞིག་བཟོས་ཡོད་པ་དེར་དེང་སྐབས་ར་ཤི་ཡའི་མི་མང་ཚོས་ཡིད་ཆེས་བརླག་འགྲོ་གི་ཡོད་རེད་ཅེས་འཁོད་འདུག། གསར་འགྱུར་འདིའི་དུམ་བུ་ཐུང་ཐུང་འདི་གཉིས་ནས་ཡིན་ན་ངས་བྱས་ན་ད་ལྟའི་གནས་སྟངས་དེ་གཙོ་བོ་འདི་ག་དེ་གའི་ནང་ལོགས་ནས་མཚོན་ཐུབ་ཀྱི་འདུག་བསམ་ས་རེད་ད་ལྟ་འདི་ནང་འཁོད་པ་ནང་བཞིན་བྱས་ད་རེས་ཁ་སང་ཡུར་ཁུན་གཞུང་གིས་ད་ཁས་དངོས་སུ་ད་གླིང་གོས་བ་མར་དྲས་ད་ག་འདྲ་ག་ནས་ཡོང་གི་ཡོད་ན་འདི་མི་མེད་ཀྱི་གནམ་གྲུ་དེ་འདྲས་གིས་ཨུ་རུ་སུའི་ནང་གཏོར་རྒོལ་བྱས་པའི་ད་གནས་ཚུལ་ཡང་སེ་ཡང་སེ་ཡོང་གི་ཡོད་པ་འདྲ་འདི་ག་འདི་དམིགས་བསལ་ཆེ་ཤོས་རེ་ཅིག་ཡིན་ན་ཕ་གི་ཨུ་རུ་སུའི་ཨ་ནི་སྲིད་འཛིན་གྱི་ཕོ་བྲང Kremlin རང་ལ་ཡང་ཡིན་ན་གནམ་གྲུ་གཉིས། ཟག་བྱས་ད་གཏོར་སྐྱོན་ཆེན་པོ་འདི་བྱུང་མི་འདུག་ལས་གང་དག་ཕ་གིར་སླེབས་ཐུབ་ཁོ་རེ་རང་གི་ཞིབ་བརྗོད་བ་འདི་མ་ཟད་ཡིན་ན། ཟླ་བ་ལྔ་པའི་ཚེས་སུམ་ཅུའི་ཉིན་སྒང་དེ་དམིགས་བསལ་གནམ་གྲུ་མང་པོ་ཞེ་པོ་ཅིག་ཡིན་ན་ཨུ་རུ་སུའི་རྒྱལ་ས་རང་ལ་ཡང་འབྱོར་བྱས། འབྱོར་བ་མ་ཟད་ཡིན་ན་ཁོ་ཚོའི་དམིགས་འབེན་དེ་གས་དེ་གཏོར་ས་དེ་གས་དེ་མང་པོ་གཅིག་རྒྱལ་ས་མོ་སི་ཀོ་ནང་ལོགས་ལ་ཡང་མི་བསྡད་སའི་ས་ཆ་མང་དྲགས་མང་དྲགས་མང་དྲགས་ཡོད་རེད་བ་དེ་ཚོའི་ནང་ལོགས་ནས་ལྷག་པར་དུ་མི་རྒྱུ་རྫིག་པོ་དང་འདི་འདྲས་བསྡད་སའི་ས་ཁུལ་ཅིག་ཡོད་ས་རེད་འདི་ལ་ཡང་གཏོར་ཡག་ཐབས་ཤེས་བྱས་ཡོད་ས་རེད་ད་མང་ཆེ་ཅིག་ཨུ་རུ་སུ་འདིས་མེ་ཤུགས་གོ་མཚོན་དང་འདི་འདྲས་གིས་ཕར་གཏོར་ཚར་ཤག་དེ་ལས་ཡིན་ན་ལས་ཁ་ཤས་ཤིག་ཟག་བྱས་ད་ག་ད་མི་དངངས་སྐྲག་ཞེ་པོ་བྱུང་ཡོད་པ་འདྲ Wall Street Journal གི་གསར་འགྱུར་འདིའི་ནང་ལོགས་ལ་ཡ་འདིའི་ཞོགས་ཀས་རྒྱལ་ས་མོ་སི་ཀོ་གི་ནང་ལོགས་ལ་བསྡད་པའི་མི་རྒྱུ་ཆེན་པོ་གཅིག་གི་མི་ཚང་གཅིག་གི་ནང་ལོགས་ལ་ཡ་གནམ་གྲུ་འདི་གས་ཡོང་གི་ཟིན་པ་ཁོ་རང་གི་བཟའ་ཚང་དང་སྤུ་གུ་དང་འདི་གས་བྲོས་བྱོལ་ཕྱིན་དངངས་སྐྲག་སྐྱེ་བའི་སྐོར་གི་གནས་ཚུལ་དེ་རིང་པོ་ཞེ་པོ་ཅིག་བྲིས་ཤག་དེ་ཚོ་ནས་དམག་དེ་རྒྱང་ཐག་རིང་པོ་ཅིག་མ་ཡིན་པ་ཁོ་ཚོའི་ཉིན་རེའི་འཚོ་བ་དང་རྒྱུན་དུ་འཁོར་ནས་ཞེད་བསྡད་དགོས་ཡ་གཅིག་ཡུར་ཁུན་ནང་ལོགས་མི་མང་ཚོ་ཚོད་དཔེ་ལྟ་སྟེ་མྱངས་བྱས་ད་དུས་རིང་པོ་ཞེ་པོ་ཕྱིན་ཚར་པ་རེད་ད་ཨུ་རུ་སུའི་ནང་ལོགས་ལ་སླེབས་ཡོང་གི་འདུག་ཟེར་ཏེ་ཤུགས་ཆེན་པོ་བྲིས་ཤག་དམིགས་བསལ་གྱིས་ཨུ་རུ་སུའི་ནང་ལོགས་ལ་ཡོད་པའི་མཐོ་རིམ་མི་སྣ་སོགས་རེད་ད་དེ་ངས་དེ་བོད་སྐད་ནང་ང་ཚོ་ཚིག་ཡག་པོ་ཞིག་རག་གི་མི་འདུག་ཁོང་ཚོས elites ཟེར་གི་འདུག་ང་ད elites ཟེར་མ་བྱས་ན་སློབ་སྦྱོང་དང་དེ་འདྲས་ཀྱི་ཐོག་ནས་མི་གལ་ཆེན་པོ་དང་སྐད་གྲགས་ཡོད་པ་ཆགས་ཡོད་པ་ཡིན་སྲིད་ཀྱི་རེད་ཡང་རྒྱུ་སྟོབས་དང་དེ་འདྲ་ཆེན་པོ་བྱས་རྗེས་གལ་ཆེན་པོ་ཆགས་པ་ཡིན་སྲིད་ཀྱི་རེད་དེ་ག་ནང་བཞིན་ཡང་ཆབ་སྲིད་དབང་ཆ་དང་དེ་འདྲ་ཡོད་པའི་རྐྱེན་གྱིས་སྐད་གྲགས་ཆགས་པ་དང་འདི་འདྲས་ཀྱི་ད་གང་ཅིའི་ཐད་ནས་གང་ལྟར་སྤྱི་ཚོགས་ནང་ལོགས་ཀྱི་མཐོ་རིམ་གྱི་མི་སྣ་སོགས་རེད། འདི་ཚོའི་ནང་ལོགས་ལ་ཡང་དམིགས་བསལ་ཡིན་ན་གནོན་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་གི་འདུག་འདིའི་ནང་ལོགས་ལ་ཡང་དཔེར་ཆ་བཞག་ན་ཨུ་རུ་སུ་དང་དམག་གི་སྐོར་ལ་ཡང་ཞིབ་འཇུག་བྱེད་མཁན། Tatiana Stanovaya ཟེར་ཡག་ཅིག་འདུག་ཁོ་རང་དེ Carnegie གི་ཨུ་རུ་སུའི་ཞིབ་འཇུག་ཁང་ནང་ལོགས་ཞིབ་འཇུག་བྱེད་མཁན་རེད་ཤག་ཁོ་རང་གིས་ཟེར་ཡག་བྱས་པ་ཡིན་ན། ད་ཨུ་རུ་སུའི་ནང་མཐོ་རིམ་གྱི་མི་སྣ་དེ་ཚོའི་ནང་ལོགས་ལ་ཡང་སེམས་ཁྲལ་ཞེ་པོ་ཅིག་བྱས་ཏེ་ཤུགས་ཆེན་པོ་ཞེ་པོ་ཅིག་བྱས་ཚར་ཤག་ཆ་བཞག་ཡིན་ན་གཞུང་ལ་ཡིད་ཆེས་དང་སྲིད་འཛིན་ཕུ་ཏིན་ལ་ཡིད་ཆེས་དང་ང་ཚོ་གཅིག་སྣང་དག་ཡོང་གི་མ་རེད་བསམ་བསམ་ཡོད་རེད་པ་འདིའི་སེམས་ཤུགས་དང་ཡིད་ཆེས་དེ་ག་ལེ་ག་ལེ་བརླག་འགྲོ་གི་འདུག་བྱས་བྱས་ཁོ་རང་གིས་དེ་ལབ་ཤག་ད་དེ་བརླག་པ་འདིས་དམག་འཁྲུག་ལ་ཡང་ཤུགས་རྐྱེན་ཡིན་ན་ངེས་ཅན་ཞིག་ཐེབས་རྒྱུ་རེད་བྱས་བྱས་ཁོ་ཚོ་མང་ཆེ་བ་ཅིག་ཟེར་གི་འདུག་དེས་མ་ཟད་ཨུ་རུ་སུའི་ནང་ལོགས་ཀྱི། ད་དམག་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོ། དེ་རིང་གི་གནས་ཚུལ་འདི་ཚོ་ཡིན་ན་གཞུང་གི་བྱེད་སྟངས་དང་ད་སྲིད་འཛིན་ཕུ་ཏིན་ལ་དེ་ཐད་ཀར་སྐྱོན་བརྗོད་བྱེད་མཁན་མི་འདུག་དེ་ལས་ཨུ་རུ་སུའི་དམག་དཔུང་དང་དེ་ཚོའི་འཇོན་ཐང་མེད་པའི་སྐོར་ལ་ཡ་ཨ་ནི་སྐྱོན་བརྗོད་བྱེད་ཡག་གི་རྒྱུ་མཚན་ཆེན་པོ་ཞེ་པོ་ཆགས་བྱས་ད་ཁོ་ཚོ་མང་པོ་གཅིག་ཟེར་ཡག་བྱས་པ་ཡིན་ན་དམག་དེ་དེ་ལས་ཤུགས་ཆེ་ཙམ་རྒྱབ་དགོས་འདུག་རྡུལ་ཕྲན་མཚོན་ཆ་བེད་སྤྱོད་གཏང་དགོས་འདུག་ཅེས་བྱས་གང་ལྟར་དེ་འདྲས་ཀྱི་སྐྱོན་བརྗོད་བྱེད་ཡག་གི་རྒྱུ་མཚན་གཙོ་བོ་ཆགས་ཡོད་ས་རེད། དེ་ནས Wall Street Journal གསར་ཤོག་གི་དེའི་ནང་ལོགས་ཀྱི་གནས་ཚུལ་དེ་ནང་གཅིག་ཧང་སངས་ཡག་ཅིག་ག་རེ་བྲིས་འདུག་ཟེར་ན། ཨ་ད་དེ་ཁོ་ཚོའི་གྲོས་ཚོགས་ནང་ལོགས་ཀྱི་མི་སྣ་ཞིག་འདུག་ཕེ་ཆིན་ཛ་ཏུ་ལིན་ཟེར་གྱི་ཡོད་ས་རེད། ཁོ་རང་ཡིན་ན་ཨུ་རུ་སུའི་གྲོས་ཚོགས་ནང་ལོགས་ཀྱི་ད་ལྟའི་གཞུང་འཛིན་གྱི་སྲིད་དོན་ཚོགས་པའི་ནང་ལོགས་ཀྱི་མི་སྣ་གལ་ཆེན་པོ་ཞིག་དང་དམག་འཁྲུག་དང་འབྲེལ་བ་ཞེ་དྲག་ཡོད་མཁན་གྱི་མི་ཅིག་རེད་བཞག། བྱས་ཙང་ཁོ་རང་གིས་ཉེ་དུས་གཏམ་བཤད་བྱས་པའི་སྐབས་ཁོ་རང་ག་རེ་ལབ་འདུག་ཟེར་ན། ང་ཚོ་ཨུ་རུ་སུས་ཡུར་ཁུན་རྩ་མེད་བཏང་དགོས་ཟེར་བའི་བསམ་བློ་དེ་ཡིན་ན་ནོར་འཁྲུལ་རེད་བཞག་ག་རེ་རེད་ཟེར་ན། ང་ཚོར་དེ་འདྲའི་བཏང་ཡག་གི་ནུས་པ་ཅིག་མི་འདུག་ཡུར་ཁུན་མི་མང་དེ་ཚོས་ད་གཅིག་བྱས། ཨ་དམག་ཚུར་རྒྱབ་ཡག་གི་རྒྱུ་མཚན་ག་རེ་ཟེར་ན། ཁོ་ཚོས་ཡིན་ན་ང་ཚོ་ཨུ་རུ་སུ་ཁོ་ཚོའི་རྒྱལ་ཁབ་ལ་བཙན་འཛུལ་བྱེད་མཁན་ཅིག་དང་ཁོ་ཚོར་ཡོད་པའི་དེ་གའི་གངས་ལོག་འཕྲོག་བཅོམ་བྱེད་གར་ཡོང་མཁན། འདི་འདྲས་ཅིག་ལ་ངོས་འཛིན་བྱས་རྗེས་ཚུར་དམག་འཐབ་བྱེད་ཀྱི་འདུག་ད་ལྟའི་བྱིས་དུས་རྣམ་པ་ང་ཚོ་རྒྱལ་ཁ་ཐོབ་ཡག་ཁག་པོ་ཡིན་པ་མ་ཟད་ཨུ་རུ་སུའི་རྒྱལ་ས་མོ་སི་ཁོ་ནང་ལོགས་ཀྱི་མི་སྣ་མང་པོ་ཅིག་གིས་ད་ང་ཚོའི་རྒྱལ་ས་དེ་ཨ་བདེ་འཇགས་ཆགས་ཨ་ཡོད་བསམ་བསམ་གྱི་བསམ་བློ་དེ་ཤུགས་ཆེར་ཆེར་འགྲོ་འདུག་ཅེས་ཁོ་རང་གི་གཏམ་བཤད་ཁོ་རང་ནང་ལབ་བཞག་ད་མི་དེ་ཡིན་ན་རྒྱུན་དུ་ཅིག་དམག་འཁྲུག་སྐྱོན་བརྗོད་བྱེད་མཁན་དེ་འདྲས་རེད་མི་འདུག་ག་ཁོ་རང་གིས་དེ་འདྲའི་བཤད་པ་དེ་འདྲ་ཡིན་ན་ཨུ་རུ་སུའི་ནང་ལོགས་ཀྱི་དམག་འཁྲུག་འདི་ལ་མཐོང་ཚུལ་ཡོད་རེད་པ། འདི་ལ་ཡང་རྩ་བའི་ཐོག་ནས་ཀྱི་འགྱུར་ལྡོག་ཆེན་པོ་འགྲོ་གི་ཡོད་པ་དེ་མངོན་གསལ་དོད་པོ་ཆགས་ཡོད་ས་རེད། འདིའི་སྒང་ད་བདུན་ཕྲག་གཉིས་གསུམ་གོང་ལ་ཡང། ཨུ་རུ་སུ་དང་ར་ཤི་ཡའི་བར་ཚ་ལག་གི་ཨིན་ས་མཚམས་ཀྱི་གྲོང་ཚོ་སྦེལ་ཀུ་རོད་ཟེར་མཁན་ཅིག། གྲོང་ཚོ་དེའི་ནང་ལོགས་ལ་ཡང་སྤྱིར་བཏང་བྱས་མི་སྟོང་ཕྲག་བཞི་བཅུ་ཙམ་ཞུགས་འཇོག་བྱས་མི་དྲག་ད་རྒྱ་ནག་དང་རྒྱ་གར་དང་འདྲ་པོ་བསམ་བློ་བཏང་ན་མི་འབོར་ཉུང་ཉུང་ཞེ་པོ་ཅིག་རེད་དེ་ཡིན་ནའི་ཨུ་རུ་སུ་མི་འབོར་ཆེན་པོ་མ་རེད་པ། སྟོང་ཕྲག་བཞི་བཅུ་ཟེར་དུས་དགུ་རོ་ཆེན་པོ་ཨོ་དེ་རེད། བྱས་རྗེས་གྲོང་ཚོ་འདིའི་ནང་ལོགས་ལ་ཡང་གློ་བུར་དུ་ཡུར་ཁུན་གྱི་ས་མཚམས་ནས་མཚོའུ་དམག་མི་ཁ་ཅིག་འཛུལ་ཡོང་རྗེས་དམག་མི་ཟེར་ན་ད་ཡུལ་དམག་བཟོ་འདྲ་གྲོང་ཚོ་དེ་ཟིན་རྗེས། མཐའ་མ་དེ་གྲོང་ཚོ་དེ་ནང་ཡོད་པའི་ཨུ་རུ་སུའི་དམག་དཔུང་དང་གཞུང་དང་དེ་ཚོ་གང་ག་བྲོས་མི་དམངས་གང་ག་བྲོས་མཐའ་མ་དེར་མི་ཡིན་ན་ལྔ་བརྒྱ་ཙམ་ལས་ལྷག་ཡོད་ས་མ་རེད། འདིའི་དམག་འཁྲུག་འདི་ས་མཚམས་ནས་ཡུར་ཁུན་ནང་ལོགས་ནས་ཨུ་རུ་སུ་ནང་འཛུལ་ཡོང་པའི་གནས་ཚུལ་དེ་ཚོ་ཡིན་ན་འདིའི་རྗེས་ཐེངས་མ་མང་པོ་བྱུང་ཤག་ད་དེ་ཚོ་འཛུལ་ཡོང་མཁན་དེ་ཚོ་ཁོ་ཚོས་ཅིག་བརྙན་འཕྲིན་དང་དེ་འདྲའི་ཐོག་ལ་ཡང་མར་ཐོན་བྱས་པར་འདི་རྒྱབ་བསྟན་འདུག་ཨ་འདི་ག་དེ་ཡིན་ན་ཡུར་ཁུན་གྱི་མི་མང་མ་རེད་དེ་ག་དེ་ཡིན་ན་ཨུ་རུ་སུའི་མི་མང་རེད་ཨུ་རུ་སུའི་མི་མང་སྲིད་འཛིན་ཕུ་ཐིན་ལ་ངོ་རྒོལ་བྱེད་མཁན་རེད་ཟེར་ཡག་བྱས་ན་ཕལ་ཆེན་ཁོ་ཚོ་ལ་ཡང་ཡུར་ཁུན་གྱི་དམག་དཔུང་གིས་རྒྱབ་སྐྱོར་བྱས་བྱས་ཁོ་ཚོར་གོ་ལག་སྤྲད་བྱས་ས་མཚམས་ནང་འཛུལ་བྱས་དམག་འཐབ་བྱེད་རྒྱོག་ཡིན་གྱི་རེད་ལགས་ཡིན་ནའི་ལགས་ཁོ་ཚོ་ཨུ་རུ་སུའི་མི་རང་ཤག་ང་ཚོ་ཨུ་རུ་སུ་ཡིན་ཨུ་རུ་སུ་བས་ཕུ་ཐིན་འོག་ནས་བཅིངས་འགྲོལ་བཏང་དགོས་རེད་ཅེས་བཤད་ཀྱི་འདུག་ཨ་འདི་ཡང་ཤུགས་རྐྱེན་དམིགས་བསལ་ག་རེ་ཅིག་ཐེབས་འདུག་ཟེར་ན། ད་ཨུ་རུ་སུའི་ནང་ལོགས་ད་ལྟ་བར་དུ་གཅིག་གིས་སྲིད་འཛིན་ཕུ་ཏིན་ལ་ཡང་ངོ་རྒོལ་དང། ལྷག་པར་དུ་ད་རིང་དམག་འཁྲུག་འདི་ལ་ངོ་རྒོལ་བྱེད་མཁན་མི་དམངས་མང་པོ་ཞེ་པོ་ཅིག་འདུག་ལགས་མི་མང་བཅས་དང། ལམ་ཁ་ག་ད་བར་ལ་ཡང་ངོ་རྒོལ་རྔམ་སྟོན་ཁྲོམ་སྐོར་བྱས་ཡག་དང་ཡང་ན་ཡིག་ཆ་བཀྲམ་ཡག་དང་ལྡོག་པ་རྩོམ་བྲིས་ཡག་དང་འདི་འདྲས་འདི་ཚོ་བྲིས་པ་དག་ཡིན་ན་ཨུ་རུ་སུའི་གཞུང་གིས་ཟིན་བཙོན་ཁང་བཅུག་ཡག་མིན་ཕྱི་རྒྱལ་བོད་བྱེད་ཀྱི་བསྡད་པ་རེད་པ། ད་རིང་དེ་ཡང་ཨུ་རུ་སུའི་གི་ཕྱོགས་འགལ་ཚོགས་པ་སོགས་ལས་ད་སྲིད་འཛིན་ཕུ་ཏིན་ངོ་རྒོལ་བྱེད་མཁན་གྱི་ཨུ་རུ་སུའི་མི་མང་ཁ་ཅིག་ཟེར་ཡག་བྱས་ན་ད་ང་ཚོའི་ངོ་རྒོལ་བྱེད་ཐབས་འདི་ལ་ཡང་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་ཕྱིན་སོང་ཟེར་འདིའི་སྔོན་ལ་ཡང་ཁྲོམ་ལ་ཕྱིན་བྱས་སྐྱེལ་འདི་སྐྱེལ་བཙོན་ཁང་བཅུག་མིན་བྱེད་ཡ་གང་ཡོད་མ་རེད་ཟེར་ད་ཡིན་ན། ད་ལྟ་དེ་ཡང་ས་མཚམས་འདི་ལ་ཡང། ཨུ་རུ་སུའི་ཡུལ་དམག་འདི་ཚོ་ནང་བཞིན་བྱས་བྱས་གོ་ལག་རང་འཁྱེར་བྱས་ཡིན་ད་སྲིད་འཛིན་ཕུ་ཐིན་ལ་ཡང་ངོ་རྒོལ་བྱས་བྱས་ད་ལྟའི་ཨུ་རུ་སུའི་གཞུང་འདི། མགོ་རྟིང་སློག་ཡ་ཐབས་ལམ། གསར་པ་ཅིག་རྙེད་པ་རེད་ཟེར་བྱས་ལབ་རྒྱོག་ཞིག་འདུག་ད་དེ་ཚོ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག། ད་གནས་ཚུལ་འདི་ཚོ་བྱུང་པ་ཚང་མ་ལོགས་ལ་ཡ་ཨ་ནི་དེ་ཝོལ་སྟྲིད་ཇོར་ནལ་དང་ཉིའུ་ཡོག་ཊའིམ་སི་གཉིས་ཆར་ལབ་བཞག་སྲིད་འཛིན་ཕུ་ཐིན་གྱི་ཐད་ཀར་ཤུགས་ཆེན་པོ་ཅིག་ལབ་མི་འདུག་ད་ལྟ་བར་དུ་མར་དོན་བྱས་འདིའི་སྐོར་ལ་ཧ་ལམ་ཅིག་ངོས་ལེན་གསལ་མ་བྱས་པའི་བཟོ་འདྲ་བྱས་བྱས་འདི་ག་འདི་ད་དེའི་སྔོན་ལོགས་ལ་ཡ་ཡིན་པ་འདྲ་ཡུར་ཁུན་གྱི་དམག་དཔོན་དམག་ཇུས་ཐོག་ལ་ཡ་མཁས་པོ་ཆེན་པོ་ཡིན་པའི་དམག་དཔོན་གཉིས་ཀས་ཁོ་གཉིས་གཉིས་ཀྱིས་རྩོམ་ཞིག་བཏོན་བཞག་ཟེར་གྱི་འདུག་ད་ལྟ་ཝོལ་སྟྲིད་ཇོར་ནལ་གསར་ཤོག་ནང་གསལ་བྱས་པ་ཡིན་ན་ད་ལྟ་ཨུ་རུ་སུའི་དམག་གི་འཐབ་ཇུས་ཀྱི་ཁོ་ཚོའི་ལྟེ་གནས་གཙོ་བོ་གཅིག་ག་རེ་ཟེར་ན་སྲིད་འཛིན་ཕུ་ཏིན་གྱིས་ག་རེ་བྱེད་ཀྱི་རེད་ཟེར་ན་ཨུ་རུ་སུའི་མི་དམངས་དེ་ག་དམག་དང་ཐད་ཀར་འབྲེལ་བ་མེད་པ་བཟོས་རྗེས་ཁོ་ཚོའི་སེམས་པའི་ནང་ལོགས་ལ་ཡང་དམག་འཁྲུག་རྒྱག་གི་ཡོད་པའི་ཚོར་བ་དེ་མེད་པ་བཟོས་རྗེས་ཁོ་ཚོ་ལ་ཡང་དཀའ་ངལ་མེད་པ་དང་ཁོ་ཚོར་ཉེན་ཁ་མེད་པ་དང་འདི་འདྲས་ཀྱི་ཨིན་ཏི་ཞིག་བཟོས་བཞག་ཡོད་རེད་འདི་འདྲས་ཀྱི་སྣང་ཚུལ་ཞིག་བཟོས་བཞག་ཡོད་རེད་བྱས་ཙང་ཡུར་ཁུན་ངོས་ནས་དམག་དེ་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་བཏང་དགོས་བྱུང་ན་དང་པོ་དེ། སྲིད་འཛིན་ཕུ་ཏིན་གྱིས་བཟོས་བཞག་པའི་སྣང་ཚུལ་རྫུན་མའི་ཚོར་བ་འདིར་གཏོར་རྒོལ་བཏང་དགོས་རེད་ཟེར་འདིའི་གོ་དོན་ལ་བྱས་པ་ཡིན་ན། ཡུར་ཁུན་གྱིས་ཐབས་ཤེས་གང་ཡང་བྱས་རྗེས་ཨུ་རུ་སུའི་ནང་ལོགས་ལ་ཡང་དམག་འཁྲུག་རྒྱབ་བྱས་ཆེན་པོ་འདི་འདྲས་གཏོར་རྒོལ་དང་བྱེད་མ་ཐུབ་པ་ཡིན་ནའི་མིའི་སེམས་པའི་ནང་ལོགས་ལ་འགུལ་སྐྱོད་བཏང་ཡག་གི་གཏོར་རྒོལ་ཆུང་ཆུང་འདི་འདྲས་བྱས་ཡག་ཡིན་ནའི་རེད་དེ་ཚོ་བྱེད་དགོས་རེད་ཟེར་ཡག་བྱས་ད་གོ་དོན་གཙོ་བོ་འདི་རེད་ཤག་འདི་འདྲས་ཅིག་གི་རྩོམ་ཞིག་བྲིས་ཡོད་ཟེར་བྱས་ཙང་ཀ་དེ་ཚོ་གང་ག་ལོགས་ཏོག་ཙམ་བལྟས་པ་ཡིན་ན་ད་ད་རིང་འདི་ག་དེ་ཡོང་ཡག་འདི་ག་དེ་ཡིན་ན་ཧོབ་དེ་ཁ་ལ་ཡ་ཨན་བྱུང་པ་འདི་ཡིན་སྲིད་མ་རེད་དེ་ཚོ་ཡིན་ན་ཐབས་ཇུས་དང་ལྡན་པ་ཅིག་མེད་འགྲོ་ཟེར་བྱས་རྗེས་གསར་འགྱུར་བརྒྱུད་ལམ་ཁག་འདི་བཤད་བཞག། ད་གནས་ཚུལ་འདི་ལ་ཡང་ཡུ་ཁུན་དམག་འཁྲུག་གི་ཁྱོན་ཡོངས་ལ་ཡང་ནུབ་ཕྱོགས་རྒྱལ་ཁབ་ལྷག་པར་དུ་ཨ་མི་རི་ཀས་འཛིན་པའི་སྲིད་བྱུས་དེ་དང་འབྲེལ་བ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་ག་རེ་ཟེར་ན། ཐོག་མར་དེ་དམག་འཁྲུག་གི་འགོ་བཙུགས་ཚར་ཏེ་ཨ་མི་རི་ཀའི་སྲིད་འཛིན་བའི་ཌེན་གྱིས་ད་དུང་ཤུགས་ཆེན་པོ་ཞིག་གར་སོང་དགོས་རེད་ཟེར་ན། ཡུ་ཁུན་གྱིས་སོ་སོའི་རྒྱལ་ཁབ་དེ་སྲུང་སྐྱོབ་བྱེད་ཡ་ལ་ཡང་ཨ་མི་རི་ཀའི་ངོས་ནས་རོགས་རམ་བྱེད་ཀྱི་ཡིན། ཡིན་ནའི་ལས། ཡུ་ཁུན་དམག་དཔུང་ཚོས་ད་ཕར་ས་མཚམས་བརྒལ་བྱས་ཨུ་རུ་སུའི་ནང་གཏོར་རྒོལ་བྱས་ན་འགྲིག་གི་མ་རེད། ཅེས་ཤུགས་ཆེན་པོ་ཞིག་རང་གསུངས་པ་མ་ཟད། ཡུ་ཁུན་ལ་ཡ་སྤྲད་ཡག་གི་དམག་གོ་ལག་དེ་ཚོ་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དང་ཡུ་རོབ་ཀྱི་རྒྱལ་ཁབ་གཞན་པ་དག་ཚོས་སྤྲད་ཀྱི་ཡོད་རེད་པ་དེ་ཚོ་སྤྲད་པའི་སྐབས་དེར་བསམ་བློ་ཞིབ་བཏང་ཡག་ཁོ་ཚོས་ཡང་ལྗིད་རྒྱག་ཡག་གཙོ་བོ་དེ་ལག་ཆ་དེ་སྤྲད་པ་ཡིན་ན། ཡུར་ཁུན་གྱི་དམག་དཔུང་ཚོས་སོ་སོའི་རྒྱལ་སྲུང་བྱེད་ཡག་གཅིག་པོ་ལ་ཕན་པ་འདུག། ཡང་ན་ཁོ་ཚོས་དེ་བེད་སྤྱོད་བཏང་བྱས་མཐའ་མ་དེ་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡག། ཕར་རྒྱལ་ནང་གཏོར་རྒོལ་བྱེད་པ་འདུག་མི་འདུག་གལ་སྲིད་རྒྱལ་ནང་གཏོར་རྒོལ་བྱས་པ་བསམ་ཙང་ད་འདི་འདྲས་ཀྱི་ནུས་པ་ཡོང་རྒྱུ་གི་གོ་ལག་རྩ་ནས་མ་སྤྲད་ཡག་དེ་འདྲ་འདི་འདྲས་མང་པོ་ཞིག་བྱས་ཡོད་ས་རེད། ད་ཡིན་ན་དེ New York Times གསར་ཤོག་གིས་ཨེ་ནི་ད་རིང་འདི་གནས་ཚུལ་རིང་པོ་ཅིག་ནང་ལོགས་ལ་ག་རེ་བཀོད་འདུག་ཟེར་ན་སྲིད་འཛིན Biden དང་ཨ་མི་རི་ཀའི་གཞུང་གིས་ཨེ་ནི་སྲིད་ཇུས་འདི་ལ་ཡག་ད་རིམ་པས་ཅིག་དེ་འགྱུར་ལྡོག་ཕྱིན་བཞག་འགྱུར་ལྡོག་ཕྱིན་བྱས་ད་མ་ཚང་དེར་སྐྱེས་སུ་ཉེ་དུས་རང་དམག་གོ་ལག་སྤྲད་པ་དེ་ཚོ་གོ་ལག་ཤུགས་ཆེ་རུ་ཞེ་པོ་ལྷག་པར་དུ་ནི་དམག་གི་གནམ་གྲུ F sixteen ཞིག་དང་སྤྲད་པ་རེད་པ་ད་དེ་ཚོ་དཔེ་ལྟོས་ཕར་རྒོལ་བྱེད་ཡ་རང་གི་གོ་ལག་འདི་རེད་ཨ་ནི་དེ་མ་ཟད་ཉེ་དུས་རྒྱལ་ས་མོ་སི་ཀོ་ནང་མི་མེད་གནམ་གྲུ་བཏང་བྱས་ཡིན་ན་གཏོར་རྒོལ་བྱས་པའི་གནས་ཚུལ་ཡིན་ན་རེད་ཡང་དེ་ས་མཚམས་བརྒལ་བྱས་ཕ་གིའི་ཁོང་ཚོའི་གྲོང་ཚོ་དེ་ལ་གཏོར་རྒོལ་བྱས་པ་ཡིན་ན་རེད་མེ་ཤུགས་གོ་མཚོན་འཁྱེར་བྱས་ལྷག་པར་དུ་ཨུ་རུ་སུའི་དམག་གི་ལྟེ་གནས་འདི་ལ་ཡང་གཏོར་རྒོལ་བྱས་པའི་གནས་ཚུལ་གོ་རྒྱུ་བྱུང་བ་རེད་དེ་ཚོ་བྱུང་བའི་སྐབས་དེ། ཨ་མི་རི་ཀའི་གཞུང་གི་འབྲེལ་ཡོད་མི་སྣ་ཚོར་སྐད་ཆ་དྲིས་དུས་ཙམ་པ། ཨོ་ད་དེ་ཚོ་ཡིན་ན་སུས་བྱས་ཡོད་མིན་ཨང་ད་གསལ་པོ་ཡོད་མ་རེད་ཟེར་ཡ་མ་གཞི་ནས་ཚོད་དཔག་རང་བྱས་པ་ཡིན་ན། ཕྱི་ལ་ཡ་ཨ་མི་རི་ཀའི་ལངས་ཕྱོགས་གསལ་པོ་ཅིག་དང་དྲག་པོ་ཅིག། མ་བཤད་པ་མ་ཟད་ཕལ་ཆེན་ཡུར་ཀུན་ལ་དེ་སྔོན་ནང་བཞིན་གྱི་གནོན་ཤུགས་སྤྲད་བྱས་དེ་འདྲས་བྱས་ན་འགྲིག་གི་མ་རེད་ད་ཟེར་བྱས་ཡིན་ན་ཕལ་ཆེན་གནོན་ཤུགས་ཞེ་དྲགས་སྤྲད་ཀྱི་ཡོད་ས་མ་རེད། ལྷག་པར་དུ New York Times གསར་ཤོག་འདིའི་གསར་འགོད་པས་ཨ་མི་རི་ཀའི་དམག་དོན་ཁང་གི་མཐོ་རིམ་གྱི་དམག་དཔོན་གཅིག་གཉིས་ཅིག་སྐད་ཆ་དྲིས་བཞག་དམག་དཔོན་དེ་ཚོས་འོ་ད་དེ་དམག་རེད་དམག་རྒྱབ་དུས་ཙམ་པ། དགྲ་བོ་དེ་སྒུག་བྱས་བསྡད་ན་འགྲིག་གི་མ་རེད་ཙམ་དང་ཕར་རྒྱག་གར་འགྲོ་དགོས་རེད་དེ་མ་བརྒྱབ་ན་ཡོང་གི་མ་རེད་ཞེས་བྱས། ལབ་མཁན་དེ་ཁ་ཤས་བྱུང་བཞག་དེ་ཚོ་ནས་བལྟས་པ་ཡིན་ན་ཕལ་ཆེན། དེ་སྔོན་ལ་ཡག་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་ཚོས་ཡུར་ཀུན་གྱིས་ཨུ་རུ་སུའི་ནང་ལ་རྒྱལ་ནང་ནང་ལ་ཡ་དམག་བརྒྱབ་ན་རྩ་བ་ཉིད་ནས་འགྲིག་གི་མ་རེད་ཟེར་མཁན་ནས་བྱས་ད་ལྟ་བར་དུ་ཕལ་ཆེན་འགྱུར་ལྡོག་སྒོ་རོ་ཕྱིན་ཚར་ཡོད་ས་རེད། ད་དེ་ཚོ་འགྲོ་དགོས་ཡ་རྒྱུ་མཚན་གཙོ་བོ་དེ་དེ་སྔོན་དུ་ཡིན་ན་དམག་འཁྲུག་དེ་ཞེ་པོ་ཆེ་རུ་ཕྱིན་མི་ཡོང་བསམ་བྱས་གལ་སྲིད་ཨུ་རུ་སུའི་ནང་ལོགས་གཏོར་བ་ཡིན་ན་ཨ་ནི་གཅིག་བྱས་ན། ཕུ་ཏིན་ཟེར་མི་དེ་གིས་རྡུལ་ཕྲན་མཚོན་ཆ་ཞིག་ད་བེད་སྤྱོད་བཏང་མི་ཡོང་བསམ་སེམས་ཁྲལ་དེ་ཞེ་པོ་ཅིག་ཡོད་ས་རེད། ད་ཡིན་ན་ལས་དོ་ཨ་མི་རི་ཀའི་ནང་ལོགས་དམག་དོན་དབྱེ་ཞིབ་པ་ཚོས་ཟེར་ཡ་བྱས་པ་ན་ད་ལྟའི་ཡུར་ཁུན་གྱིས་ད་ཆེན་པོ་གཏོར་གྱི་ཡོད་མ་རེད་ཆུང་ཆུང་དེ་ཏིག་ཏིག་ཙ་མཚོན་དོན་ལྟ་བུར་བྱས་བྱས་གཏོར་གྱི་ཡོད་རེད་དེ་འདྲས་ཀྱིས་དེ་ཕལ་ཆེན་རྡུལ་ཕྲན་གྱི་མཚོན་ཆའི་ཨ་ནི་དམག་འཁྲུག་ཅིག་བསླང་ཡག་གི་ཉེན་ཁ་དེ་ག་ཙམ་མི་འདུག་དེ་མ་ཟད་ཡིན་ན་ད་ད་གིན་ཡུར་ཁུན་གྱི་དམག་དཔོན་དེ་གཉིས་བཤད་པ་ནང་བཞིན་རེད་སྲིད་འཛིན་ཕུ་ཏིན་གྱིས་ཨུ་རུ་སུའི་ནང་ལོགས་མི་དམངས་དེ་ག་དེ་བདེ་འཇགས་ཡིན་པ་དང་དཀའ་ངལ་མེད་པའི་རྣམ་པ་ཞིག་བཟོས་བཞག་ཡོད་ར་དེ་ལ་ཡག་འགུལ་སྐྱོད་བཏང་མ་ཐུབ་པ་ཡིན་ན་དམག་འཁྲུག་དེ་ལ་ཡག་རྩ་བའི་ཐོག་ནས་དམག་ས་རང་ལ་ཡག་དམག་གཅིག་པོ་བརྒྱབ་པ་འདི་ཕལ་ཆེན་ཕན་ཐོགས་ཁ་མར་དེ་འདྲ་སོང་ཙང་ཕ་གི་ལ་ཡང་གང་འདྲ་དཀྲུག་དཀྲུག་བཏང་ཡག་དེ་གལ་ཆེན་པོ་ཞིག་མཐོང་བྱས་ཨ་མི་རི་ཀའི་གཞུང་གིས་ད་རེས་ཀྱི་ཡུག་རེན་གྱིས་ཨུ་རུ་སུའི་ནང་ལོགས་ལ་ཡང་གཏོར་རྒོལ་དེ་ཚོ་བྱས་པ་དེ་ལ་ཡང་དམིགས་བསལ་གྱི་བཀག་འགོག་དེ་འདྲ་བྱེད་ཀྱི་ཡོད་ས་མ་རེད་ཟེར་བྱས་དེ་འདྲས་ཀྱི་གནས་ཚུལ་ཞིག་འཁོད་བཞག་གང་འདྲ་གནས་ཚུལ་འདིས་ཡུག་རེན་གྱི་དམག་འཁྲུག་ཁྱོན་ཡོངས་ལ་ཡང་ད་ཨུ་རུ་སུའི་ནང་ལོགས་ཀྱི་མི་མང་ཚོས་དམག་འཁྲུག་འདི་ལ་ཡང་མཐོང་ཚུལ་འདི་ལ་ཡང་འགྱུར་ལྡོག་ཆེན་པོ་ཕྱིན་པ་ཡིན་ན་དམག་ཁོ་རང་ལ་ཡང་ཤུགས་རྐྱེན་ཆེན་པོ་ཞིག་ཐེབས་ཀྱི་རེད་ཟེར་བྱས་འཁོད་བཞག་བྱས་བྱས་ད་དེ་རིང་ང་ཚོས་དཔྱད་གཞིའི་ལས་རིམ་འདི་ག་མཇུག་བསྒྲིལ་གྱི་ཡིན། ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་གནང་སྟེ་ག་རེ་ཡོད་པ་ཡིན་ན་ལན་ལན་བཞག་རོགས་གནང། ད་ག་ནང་བཞིན་ང་ཚོའི་ལས་རིམ་འདི་ཨོ་འདུག་བསམ་ན། དགའ་རྟགས་མཐེ་བོ་དེ་ཡར་ལེན་རོགས་གནང་ཞུ་གི་ཡིན། ང་ཚོའི་ལས་རིམ་གསར་པ་ཐོབ་ཆེད་ལས་རིམ་གཅིག་བཅས་ཡོད།